དེ་སངས་རྒྱས་ཀྱི་རྩལ་གྱིས་ཡིན་ནས་འཁོར་བ་ལས་ཐར་ཡ་གི་ལམ་དེ་རྙེད་ཡ་ཆོད་ནི་ཡོད་མ་རེད། ཐུབ་པས་གསུངས་པ་དེ་ཁོ་རང་རང་གིས་ནི་འཁོར་བ་ལས་ཐར་ཡའི་ཐབས་དེ་རེད་མ་གཏོགས་གཞན་ལམ་ཆོད་ནི་རྙེད་ཡ་ཡོད་མ་རེད། དེའི་ནང་ནས་ང་རང་ཚོ་འཁོར་བ་འཁོར་བཅུག་མཁན་དེ་ཡིན་ན། འཁོར་བའི་སྡུག་བསྔལ་མྱོང་བཅུག་མཁན་དེ་འཁོར་བ་འཁོར་བཅུག་མཁན་དེ་ཡིན་ན། རང་གིས་བསགས་པའི་ལས་ཀྱིས་བྱས་རེད་མ་གཏོགས་གཞན་གྱིས་དབང་མེད་བྱས་བཅད་ཀྱིས་ནི་འཁོར་བ་འཁོར་བཅུག་པ་མ་རེད་རང་ཉིད་ཀྱིས་བྱས་པའི་ལས་ཀྱི་འབྲས་བུ་དེ་རང་ཉིད་ཀྱིས་ལོངས་སྤྱོད་པ་རེད། རང་གིས་བྱས་པའི་ལས་དེ་རེད། རང་གིས་བྱས་པའི་ལས་དེ་ཡིས་ལ་ན་རང་གིས་བྱས་པའི་ལས་དེ་སུས་བསག་བཅུག་པ་རེད་ཟེར་ན་བསག་བསག་བྱེད་པ་པོ་དེ་ཡིན་ན་ཉོན་མོངས་ཀྱིས་བྱེད་བཅུག་པ་རེད། ཉོན་མོངས་མང་པོ་ཡོད་པའི་ནང་ནས་ཉོན་མོངས་རྣམས་ཀྱི་རྩ་བ་དེ་འཇིག་ལྟ་མ་རིག་པ་དེ་རེད། འཇིག་ལྟ་མ་རིག་པའི་རྩ་བ་དེ་བཅད་པ་ཡིན་ན་ཉོན་མོངས་གཞན་ཐམས་ཅད་རང་ཤུགས་ཀྱིས་འགག་འགྲོ་གི་རེད་ལ་འཁོར་བར་འཁོར་དགོས་ཡ་ཡོང་གི་མ་རེད། འཁོར་བ་ལས་ཐར་གི་རེད། འཇིག་ལྟ་མ་རིག་པ་དེ་རྩ་བ་དེ་བཅད་མ་ཐུབ་པ་ཡིན་ན་ཉོན་མོངས་གཞན་རྣམས་ཀྱི་གཉེན་པོ་བསྟེན་པ་ཡིན་ནའི་གནས་སྐབས་གནས་སྐབས་ཀྱི་མགོ་གནོན་པ་སོགས་ཡོང་གི་རེད་མ་གཏོགས་བྱིས་པ་ནི་འཁོར་བ་རྩ་བ་དེ་ཡིན་ན་རྩ་བ་ནས་མེད་པ་ཆགས་ཐུབ་གི་མ་རེད་ཡང་འཁོར་ཡ་ཅིག་ཡོང་གི་རེད། ཤིང་གི་རྩ་བ་དེ་མ་བཅད་ན་ཡལ་ག་དང་ལོ་མ་ཐམས་ཅད་ག་ལེ་ག་ལེ་ཡར་སྐྱེས་ཡོང་གི་རེད་པ། ཤིང་གི་རྩ་བ་དེ་བཅད་པ་ཡིན་ན་ཡང་མ་ཡལ་ག་དང་ལོ་མ་ཐམས་ཅད་ཚང་མ་ཐམས་ཅད་སྐམ་འགྲོ་གི་རེད་པ། དེ་ནང་བཞིན་བྱས་ནས་མ་རིག་པ་དེ་རྩ་བ་དེ་བཅད་དགོས། མ་རིག་པ་དེ་རྩ་བ་དེ་བཅད་པ་དེ་ལ་མ་རིག་པ་ངོས་འཛིན་བྱེད་དགོས་རེད། མ་རིག་པ་ག་འདྲ་ཅིག་ངོས་འཛིན་དགོས་རེད་ཟེར་ན། བདག་མེད་པ་ལ་བདག་ཏུ་གྲུབ་པར་འཛིན་མཁན་གྱི། བློ་དེ་རེད་པ། འོ་ཁོ་ཡི་ཁ་གཏད་དེ་ལ་དགེ་བ་གཞན་ག་ཚོད་བསྟེན་གྱི་ཡིན་ན་ཡང་ཁོ་ཡི་ཁ་གཏད་བཅག་མི་ཐུབ་པ། བདག་མེད་རྟོགས་པའི་ཤེས་རབ་ཀྱིས། དེ་ནས་ཁོ་ཡི།

བདག་ཆོས་ཀྱི་དགོས་པ་ཐུབ་པ་རེད། དེ་ལྟ་བུའི་བདག་མེད་རྟོགས་པའི་ཤེས་རབ་དེ་ཡང་རྒྱུ་མེད་དང་རྐྱེན་མེད་ལས་མི་སྐྱེ་བར་ལྷག་པ་ཏིང་ངེ་འཛིན་གྱི་བསླབ་པ་གཅིག་ལ་བརྟེན་ནས་ངེས་པར་དུ་སྐྱེ་དགོས་རེད། རྩ་བ་བརྟན་པོ་གཅིག་མེད་པ་ཡིན་ན་བདག་མེད་རྟོགས་པའི་ཤེས་རབ་དེ་དེ་ནས་རླུང་དཀྱིལ་ལ་མར་མེ་བཞག་དང་གཅིག་པ་རེད་གཟུགས་གང་ཡང་གསལ་ཐུབ་མ་རེད་རླུང་དཀྱིལ་ལ་མར་མེ་བཞག་ན་རླུང་གིས་གཡོ་བ་བྱས་ནས་ཁོ་མར་མེ་ད་རང་མགོ་ཡི་ཐོན་རྒྱུ་ཡོད་མ་རེད་པ་ཁོ་མ་ཐོན་ཡའི་ཉེན་ཁ་ཡོད་རེད་པ། དེ་ཡིན་ཙང་རྩ་བ་བརྟན་པོ་གཅིག་དགོས་རེད་རྩ་བ་རང་གི་སེམས་དེ་བརྟན་པོ་གཅིག་ལ་གནས་པ་དེ་ཞི་གནས་ཀྱི་ཏིང་ངེ་འཛིན་གྱི་བསླབ་པ་དེ་ལྟ་བུ་གཅིག་དགོས་རེད།

ཚུལ་ཁྲིམས་ཀྱི་བསླབ་པ་དེ་ཡིན་པ་དང། དེ་ཙམ་ཞིག་མ་ཟད་སངས་རྒྱས་ཀྱི་བསྟན་པ་འཇིག་རྟེན་ནང་གནས་མ་གནས་དེ་ཡང་ཚུལ་ཁྲིམས་ཀྱི་བསླབ་པ་དེ་ཡོད་མེད་ལ་རག་ལས་པ། ཚུལ་ཁྲིམས་ཀྱི་བསླབ་པ་དེ་མེད་པ་ཡིན་ན་སངས་རྒྱས་ཀྱི་བསྟན་པ་དེ་མེད་པ། དེའི་ནང་ནས་ཡང་ང་རང་ཚོ་ནི། རབ་བྱུང་རྣམས་ཀྱི་སོ་སོ་ཐར་པའི་འདུལ་བ། སོ་སོ་ཐར་པ་དེ་ལ་གཙོ་བོ་རག་ལས་པ་ཡིན་ཟེར་ནས། བསྟན་པའི་རྩ་བ་སོ་སོ་ཐར་པ་ལ་ཟེར་གི་འདུག་ག་བསྟན་པའི་རྩ་བ་སོ་སོ་ཐར་པ་ལ་སྒྲུབ་པ་སྙིང་པོར་བྱེད་པར་བྱིན་གྱིས་རློབས་ཟེར།

སྡོམ་པ་གང་ཡང་རུང་བ་གཅིག་ལེན་དགོས་པ། རབ་བྱུང་མིན་པ་ཡིན་ན་དགེ་བསྙེན་གྱི་སྡོམ་པ་དང་ཉིན་ཞག་གཅིག་གི་སྡོམ་པ་ལ་སོགས་པ་དེ་ཚོ་ལེན་ཞིང་དེ་བྱེད་པ་ཡིན་ན་རང་གི་རྒྱུད་ལ་སངས་རྒྱས་ཀྱི་བསྟན་པ་དེ་ཡོད་ཡིན་པ་རེད། དེ་ལྟ་བུ་མེད་པ་ཡིན་ན་རང་གི་རྒྱུད་ལ་སངས་རྒྱས་ཀྱི་བསྟན་པ་མེད་པ་རེད། ཡང་རབ་བྱུང་ཡིན་ན་དགེ་ཚུལ་སློང་གི་སྡོམ་པ་ལ་སོགས་པ་དེ་ཚོ་བྱེད་པ་ཡིན་ན་རང་གི་རྒྱུད་ལ་སངས་རྒྱས་ཀྱི་བསྟན་པ་དེ་ཡོད་པ་ཆགས་དེ་མེད་ན་མེད་པ་རེད། དེ་མེད་པ་བྱས་ནས་ཕྱི་ཡི་དེ་ནས། གཙུག་ལག་ཁང་དང་ཨ་ནི་ནོར་ལུག་གི་མཆོད་རྫས་ལ་སོགས་པ་དང་དུང་རྒྱ་གླིང་ལ་སོགས་པ།

ཁྱོད་ཚོས་ཅིའི་བཀའ་ཕེབས་དེ་ཚོ་དགུ་ཅི་ཉིན་པར་བྱོན་སོང་ན་ཨ་ནི་ཨ་ཐུག་མ་ཐུག་བརྟག་ཅིང་བཀའ་རྙིང་ཞེ་དྲག་རྒྱག་རྒྱུ་ནི་དེ་ལས་ལྷག་ཟེར་ཅི་བཟོས་ཨ་ཐུག་བརྟག་ཅིང་བས་ཨ་ཐུག་འདི་བཀའ་ལས་རྒྱལ་དེ་གིས་བོད་ལ་ཡིན་ན་ད་རུང་ཞེ་དྲག་ཡོད་རེད་ད་རྒྱ་གར་ལ་ཡོད་མ་རེད་མ་གཏོགས་བོད་ལ་ཡིན་ན་ཞེ་དྲག་ཡོད་རེད་དེང་དུས་ཀྱང་སྐྱོ་བ་བྱས་ནས་དེ་སངས་རྒྱས་བསྟན་པ་མར་ཉམས་འགྲོ་ཡས་ཀྱི་རྟགས་མཚན་རེད་མ་གཏོགས་སངས་རྒྱས་ཀྱི་བསྟན་པ་ཡར་འཕེལ་ཡས་ཀྱི་རྟགས་མཚན་རང་མེད་པ་ཡིན་ད།

འཁོར་བ་ལས་ལྡོག་པ་ཟེར་མཁན་དེ་ཚུལ་ཁྲིམས་ཀྱི་བསླབ་པ་གྱིས་འཁོར་བ་ལས་ལྡོག་དགོས་ཀྱི་རེད་ཟེར་ད་ཚུལ་ཁྲིམས་ཀྱི་བསླབ་པ་དེ་ལ་ཡང་ཁྱད་ཆོས་མི་འདྲ་མང་པོ་ཡོད་དགེ་བསྙེན་ཡིན་ན་བསླབ་བྱ་ལྔ། དགེ་ཚུལ་ཡིན་ན་བླངས་འདས་སུམ་ཅུ་སོ་དྲུག་དགེ་སློང་ཡིན་ན་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་ལ་སོགས་པ་དེ་ཚོ་ཡོད་པ་ཡིན་ཙང་སྔ་མ་སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་གོང་མ་གོང་མ་ཁྱད་པར་དུ་འཕགས་པ། སྤང་བྱ་ག་ཚད་མང་བ་ཙམ་གྱིས་སྡོམ་པ་དེ་ཡང་ཁྱད་ཞུགས་པ་དེ་འདྲ་ཡོང་གི་རེད་པ་སྤང་བྱ་ག་ཚད་མང་བ་སྤང་ཐུབ་པ་ཙམ་གྱིས་སྡོམ་པ་དེ་གོང་ནས་གོང་འཕེལ་དུ་ཆེ་རུ་ཆེ་རུ་འགྲོ་བཞིན་ནས། ཚུལ་ཁྲིམས་དེ་ཆེ་རུ་ཆེ་རུ་ཚུལ་ཁྲིམས་དེ་ཡར་ཡར་ཡར་འགྲོ་གི་རེད་སྤང་བྱ་མང་པོ་སྤང་ཐུབ་པ་ཡིན་ན། དེ་མ་ཐག་ཏུ་བྱིས་པ་རྒྱལ་སྙིང་རྗེའི་དགྲ་བཅོམ་པའི་གོ་འཕང་ཐོབ་ཡ་གི། ཐོབ་ཡ་གི་ནུས་པ་ཡོད་རེད་པ། ཨ་ནི་མང་པོ་མཛད་དགོས་ཡ་གལ་མི་འདུག་བ་སངས་རྒྱས་སྐྱེས་པ་མང་པོ་མཛད་དགོས་ཡ་མི་འདུག་བ། སངས་རྒྱས་སྐྱེས་པ་མང་པོ་མཛད་དགོས་ཡ་དེ་ག་རེ་ཟེར་ན། ཨ་ནི་བཅས་པ་མང་པོ་མཛད་པ་ཡིན་ན་དེ་ལ་བརྟེན་ནས་སྤང་བྱ་དེ་མང་པོ་བཀག་ཐུབ་པ། སྤང་བྱ་མང་པོ་བཀག་པ་ཡིན་ན་དེ་ཙམ་གྱིས་ཚུལ་ཁྲིམས་ཀྱི་བསླབ་པ་དེ་རྒྱ་ཆེ་རུ་འགྲོ་བ། དེ་ཙམ་གྱིས་ཏིང་ངེ་འཛིན་གྱི་བསླབ་པ་དེ་ཡང་ནི་འདྲེན་ལས་སླ་སླ་རུ་འགྲོ་ཡ། ཨོ་དེ་འདྲ་གྱི་རྐྱེན་གྱིས་བྱས་ནས་ཨ་ནི་བཅས་པ་མང་པོ་མཛད་དགོས་ཡ་དེ་ཡང་དེ་འདྲ་ཡིན་མི་འདྲ་གཏོང་བ།

དེ་འདྲ་ཅིག་གཞི་ལ་ཞུགས་པ་ཡིན་ན་ལྟུང་བ་འབྱུང་བ་རེད་དེ་འདྲ་ཅིག་གཞི་ལ་མ་ཞུགས་ན་ལྟུང་བ་འབྱུང་གི་མ་རེད་གསུངས་ཟེར་ནོ་མི་དེ་འདྲ་དྲན་ཐུབ་ཀྱི་རེད་པ་བྱས་ཙང་མི་ཤེས་པའི་ལྟུང་བ་འབྱུང་བའི་སྒོ་ཟེར་མཁན་དེ་བཀག་ཐུབ་ཀྱི་རེད་པ་ཉོན་མོངས་མང་བའི་དབང་གིས་ལྟུང་བ་འབྱུང་བ་དེ་ཉོན་མོངས་པ་མགོ་ནོན་ཡ་དེ་འདྲ་བག་མེད་པའི་དབང་གིས་ལྟུང་བ་འབྱུང་བ་དེ་ནི་རྟག་ཏུ་དྲན་ཤེས་བཞིན་གྱི་སྒོ་ནས་དྲན་པ་དང་ཤེས་བཞིན་བཅས་པའི་སྒོ་ནས་བག་ཡོད་སྤྱོད་འཇུག་གི་ལས་ལ་བྱེད་དགོས་པ་དེ་ཡང་དབང་པོའི་སྒོ་བཀག་པ་དང་དབང་པོའི་སྒོ་སྡོམ་པ་སོགས་ཉེས་ལྟུང་ལ་རྟག་ཏུ་བཟོད་དྲང་དུ་བྱེད་དགོས་པ་དེ་འདྲ་ཡིན་པ་རེད། དོ་ཟེར་བྱས། ད་མ་གུས་པའི་ལྟུང་བ་འབྱུང་བ་དགོས་དོན་ལ་སངས་རྒྱས་ལ་དད་པ་མ་བྱས་པ་དེ་སངས་རྒྱས་ཀྱི་ཡོན་ཏན་བསམས་ནས་སངས་རྒྱས་ཀྱི་གསུང་ཟེར་མཁན་དེ་བསླུ་བ་མེད་པ་ཡིན་པ་སངས་རྒྱས་ཀྱི་གསུང་ཕྲ་མོ་ཅིག་ཁྱད་དུ་གསོད་པ་ཡིན་ན་ཡང་དེ་ནི་རང་ཉིད་ངན་སོང་གསུམ་དུ་སྐྱེ་དགོས་པ་ཨོ་དེ་ཚོ་བསམ་བློ་བཏང་བྱས་ནས་སངས་རྒྱས་ལ་མ་གུས་པ་དེ་གུས་པར་བྱེད་ཡ་ཆོས་ལ་མ་གུས་པ་དེ་ཆོས་ལ་གུས་པར་བྱེད་ཡ་བྱས་ཨོ་དེ་ཚོ་དྲངས་ཏེ་མ་གུས་པའི་ལྟུང་བ་འབྱུང་བའི་སྒོ་ཟེར་མཁན་དེ་ཡིན་པས་ཨོ་དེ་ཚོ་བརྩོན་འགྲུས་བྱས་ནས་ལྟུང་བ་འབྱུང་མ་བཅུག་པ་བྱས་དེ་འདྲ་བྱས་པ་ཡིན་ན་དེ་ཁྱི་གེར་བ་གར་སོགས་པ་ཡིན་ན་ལ་ལ་ཚུལ་ཁྲིམས་བདེ་བ་དེ་ཚད་དུ་ཡང་འཁོར་བ་བདེ་བ་ནི་བདེ་བ་རྒྱུའི།

ནི། དེ་དག་ཡལ་བར་དོར་བྱས་ནས་རང་ཉིད་གཅིག་པུ་ཅི་ཐར་བྱས་པ་ཡིན་ན་དེ་དག་ལས་མ་རབས་པ་ལྟ་བུ་ཅིག་འགྱུར་བ་ཡིན་ཙང་རང་དང་གཞན་གང་ལ་ལྟོས་ན་ཡང་ཐེག་པ་ཆེན་པོ་ལ་མ་ཞུགས་པ་ཐབས་མེད་པ་ཐེག་པ་ཆེན་པོ་ལ་ཞུགས་པའི། འཇུག་པར་བྱེད་པ་ལ་ཡང་ཐེག་པ་ཆེན་པོའི་འཇུག་སྒོ་ཅིག་དགོས་རེད་འཇུག་སྒོ་དེ་ཡིན་ན་བྱང་ཆུབ་ཀྱི་སེམས་ཁོ་ན་རེད་བྱང་ཆུབ་ཀྱི་སེམས་ཁོ་ན་རེད། དེ་ཡིན་ཙང་བྱང་ཆུབ་ཀྱི་སེམས་སྐྱེས་པ་ཡིན་ན་ཐེག་པ་ཆེན་པོའི་གྲངས་ནང་ཚུད་པ་བྱང་ཆུབ་ཀྱི་སེམས་མེད་པ་ཡིན་ན། ཉམས་ལེན་ག་འདྲ་ཅིག་བྱས་པ་ཡིན་ནའང་དེས་ཐེག་པ་ཆེན་པོའི་གྲངས་ནང་མི་ཚུད་ཡིན་པས་ཐེག་པ་ཆེན་པོའི་གྲངས་ནང་མི་ཚུད་པ་དེ་དེ་འདྲ་རེད།

མི་དང་མི་མ་ཡིན་གྱིས་གནོད་པར་བྱེད་ཡས་ཁོ་ཡི་ཚུགས་ཀྱི་མ་རེད། ད་ག་ནང་བཞིན་བྱས་ནས་ས་ལམ་ཐམས་ཅད་མྱུར་དུ་རྫོགས་འགྲོ་གི་རེད། འགྲོ་བའི་བདེ་སྐྱིད་མ་ལུས་པ་ཞིང་སར་གྱུར་གྱུར་པ་དེ་ཡང་དེ་ཡོང་དགོས་རེད་དཔེར་ན་བྱང་ཆུབ་སེམས་བསྐྱེད་པ་ལ་བརྟེན་ནས་སངས་རྒྱས་ཀྱི་གོ་འཕང་དེ་ཡོང་དགོས་རེད་མ་གཏོགས་བྱང་ཆུབ་སེམས་མ་བསྐྱེད་ན་སངས་རྒྱས་ཀྱི་གོ་འཕང་ཡོང་གི་མ་རེད་སངས་རྒྱས་ཀྱི་གོ་འཕང་ཡོད་ཚར་སོང་ན་དེ་ལ་བརྟེན་ནས་སངས་རྒྱས་ཀྱིས་ཆོས་སྟོན་ནས་རྟེན་འབྲེལ་ཟབ་མོ་ཡི་ཆོས་སྟོན་ནས་ནི་དགྲ་བཅོམ་པ་ལ་སོགས་པ་ཚོ་འཇིག་རྟེན་ནང་བྱོན་པ་རེད་པ། དེ་ལྟར་བྱུང་བ་ལ་བརྟེན་ནས་འཇིག་རྟེན་གྱི་ཁམས་སུ་བདེ་སྐྱིད་ཕུན་སུམ་ཚོགས་པ་ཚང་མ་ཐམས་ཅད་སངས་རྒྱས་ལ་རག་ལས་པ་རེད་པ་སངས་རྒྱས་དེ་ཡང་བྱང་ཆུབ་སེམས་དཔའ་ལ་རག་ལས་པ་རེད་བྱང་ཆུབ་སེམས་དཔའ་དེ་བྱང་ཆུབ་ཀྱི་སེམས་ལ་རག་ལས་པ་རེད་པ། དེའི་རྩ་དེའི་རྩ་བ་བྱང་ཆུབ་སེམས་རི་དབང་རྒྱལ་པོ་ལྟར་བརྟན་དང་ཟེར་དགོས་དེ་ཡིན་པ་རེད། བླ་མེད་བྱང་ཆུབ་ཐོབ་འདོད་ན་དེའི་རྩ་བ་བྱང་ཆུབ་སེམས་དཔའ། བླ་མེད་བྱང་ཆུབ་ཐོབ་མི་འདོད་ན་ཐོབ་འདོད་པ་ཡིན་ན་རྩ་བ་དེ་བྱང་ཆུབ་ཀྱི་སེམས་མེད་ན།

སེམས་ཅན་དེ་མ་གཏོགས་པར་སེམས་ཅན་ཐམས་ཅད་བདེ་བ་དང་བདེ་རྒྱུ་ཅི་སྣང་སོང་སོང་ན་མི་དེ་འདྲ་ཞིག་བྱེད་དགོས་ཤིག་རེད་བ། ཨ་དེ་འདྲ་ཡོད་སྲིད་ས་སེམས་ཅན་ཐམས་ཅད་ལ་ཐོག་མ་བཏང་སྙོམས་གྲུབ་པ་དེ་ཡིན་ན་གལ་ཆེན་པོ་ཞེ་དྲག་རེད། བྱང་ཆུབ་ཀྱི་སེམས་ཀྱི་རྩ་བ་རྩ་བ་དེ་དེ་ལས་ཐོབ་པ། ཨ་དེ་ཡོད་ས་བཏང་སྙོམས་འགྲུབ་དགོས་པ་རེད་ཟེར། ཨ་དེ་བྱས་ད་གཉིས་པ་དེ་བཤད་ཚར་བ་བྱིན་ད་གསུམ་པ་དེ། སེམས་རིན་པོ་ཆེ་ནས་འཇུག་ནི་མ་གཏོགས་བ་ད་པ་ལ་ལ་འཇུག་ཡ་ཁྱོན་ནས་མེད་པ་བྱང་ཆུབ་ཀྱི་སེམས་ལ་བརྟེན་ནས་འཇོག། དགྲ་བཅོམ་པའི་གོ་འཕང་ཐོབ་བྱས་ནས་གཞི་ནས་བྱང་ཆུབ་ཀྱི་མཆོག་ཏུ་སེམས་བསྐྱེད་ནས་རྒྱལ་སྲས་ཀྱི་སྤྱོད་པ་ལ་སློབ་དགོས་བྱུང་སོང་ན་ཤིན་ཏུ་ནས་སློབ་དཀའ་བ། ཤིན་ཏུ་སློབ་དཀའ་བ་ཏིང་ངེ་འཛིན་གྱི་བདེ་བ་ལ་ཡིད་འཕྲོག་བྱས་ནས་རྒྱལ་སྲས་ཀྱི་སྤྱོད་པ་ལ་སྤྱོད་མི་ཐུབ་པའི་དེ་འདྲ་ཡོང་གི་རེད། ཐོག་མ་ཉིད་ནས་ཐེག་པ་ཆེན་པོ་ལ་འཇུག་པ་ཡིན་ན་རྒྱལ་སྲས་ཀྱི་སྤྱོད་པ་ལ་སྤྱོད་པ་དེ་ཡི་ཚེ་ནས་རྒྱལ་སྲས་ཀྱི་སྤྱོད་པ་ལ་སྤྱོད་ཐུབ་པ་དང། དེ་འདྲ་གྱི་ཁྱད་པར་ཡིན་ན་ཆེན་པོ་ཞེ་དྲག་ཡོད་རེད་གཟའ་ངེས་འབྱུང་གི་བསམ་པ་བཅོས་མ་མ་ཡིན་པ་ཅིག་བྱུང་སོང་ན་དེའི་རྩ་དེ་ནི་ལ་ཡར་མར་འགྲོ་བ་བྱས་ནས་ཐེག་པ་ཆེན་པོ་ལ་འཇུག་པ་ཡིན་ན་འཇུག་མཚམས་དེ་ཡིན་ན་དེ་ནི་ངེས་འབྱུང་གི་བསམ་པ་བཅོས་མ་མ་ཡིན་པ་སྐྱེས་སོང་ན་དེའི་ཁ་ཐུག་ཏུ་འཇུག་དགོས་ཀྱི་ཡིན་པ་རེད། དེ་ནས་རང་དོན་དང་གཞན་དོན་གང་ལ་ལྟོས་ནས་ཐེག་པ་ཆེན་པོ་ལ་མ་འཇུག་པའི་ཐབས་ཤེས་ཁྱོན་མེད་པ། ཆུ་རྫེ་ཐེངས་གཅིག་ལ་རྫེ། ཆུ་གཅིག་ལ་རྫེ་ཐེངས་གཉིས་མ་ཡིན་པ་བྱས་ནས་ཆུ་གཅིག་ལ་རྫེ་ཐེངས་གཅིག་གིས་ཕར་བརྒལ་ནས་ཕ་རོལ་ཏུ་སླེབས་ཐུབ་པ་བྱས། ཐེག་པ་ཆེན་པོ་ལ་འཇུག་དགོས། གཞན་ལ་ལྟོས་ནས་ཡང་མ་སེམས་ཅན་ཐམས་ཅད་ཚང་མ་འཁོར་བ་དང་ངན་སོང་གི་སྡུག་བསྔལ་སྣ་ཚོགས་མནར་བཞིན་པ་དེ་དག་ཡལ་བར་དོར་བྱས་ནས་རང་གཅིག་པུ་གྱིས་ཞི་བདེ་གི་བདེ་བ་དོན་དུ་གཉེར་ནས་ཕྱིན་པ་ཡིན་ན། སེམས་ཅན་ལ་ལྟོས་ནས་ངོ་ཚ་བ་འདྲ་མོ་ཅིག་དེ་འདྲ་ཅིག་ཡིན། དེ་ཡིན་ས་ཐེག་པ་ཆེན་པོ་ལ་ཐོག་མར་ཉིད་ནས་འཇུག་དགོས། དེ་འཇུག་པར་བྱེད་པ་ལ་ཡང་ཐེག་པ་ཆེན་པོ་ལ་འཇུག་པའི་འཇུག་སྒོ་དེ་ཡིན་ན་བྱང་ཆུབ་ཀྱི་སེམས་ཁོ་ན་མ་གཏོགས་གཞན་འཇུག་ས་ཁྱོན་ནས་མེད་པ་རེད།

སྐྱེས་པའི་ལྡོང་རི་ལ་སོགས་པ་དེ་འདྲ་ཡི་བས་ཉམས་སུ་བླངས་པ་ཡིན་ནས་དེ་ནི་ཐེག་པ་ཆེན་པོའི་ཆོས་སུ་ཡང་མ་འགྲོ་བ། གང་ཟག་དེ་ཐེག་པ་ཆེན་པོ་ལ་མ་ཚུད་པ་ཡིན་ས་ནི་ཐེག་པ་ཆེན་པོ་གི་ཆོས་ཙམ་ཡང་མ་གྱུར་པར་སངས་རྒྱས་ཀྱི་གོ་འཕང་གི་རྒྱུ་ཙམ་ཡང་མ་འགྲུབ་པ་དེ་འདྲ་ཆགས་ཀྱི་ཡིན་པས་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་ལ་སོགས་པ་སོགས་རང་གི་བསགས་པའི་བསགས་པ་དེ་རློམ་པ་ཡིན་ནས་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་ངོ་མ་དེ་ལ་འགྲོ་གི་མེད་པར་བསོད་ནམས་ཀྱི་ཚོགས་སུ་ཡིན་པས་གཙོ་བོ་གཟུགས་སྐུ་ལག་རྗེས་འཇོག་བྱེད་དང་ཡེ་ཤེས་ཀྱི་ཚོགས་དེ་ཡིན་ན་ཆོས་སྐུ་ལག་རྗེས་འཇོག་བྱེད་ལ་གོ་རྒྱུ་རེད་བ། དེ་ཉིད།

རེའི་ཁོ་རང་རང་ནི་རྒྱལ་སྲས་ཀྱི་རིགས་ལ་སྐྱེས་པ་ཡིན་ས་ས་ཉན་རང་དགྲ་བཅོམ་པ་གྱི་ལྟག་ལས་སད་རྒྱུ་ཡོད་པ། དེ་ནས་ལྷ་དང་དེ་ནས་འཇིག་རྟེན་ནང་ཕྱག་མཆོད་ཡུལ་དུ་གྱུར་པ། ལྷ་དང་བཅས་པའི་འཇིག་རྟེན་ཐམས་ཅད་བྱས་ནས་མཆོད་པ་མཆོད་ཡུལ་གྱི་འོས་སུ་གྱུར་པ། བྱང་ཆུབ་སེམས་དཔའ་དེ་ཡིན་ན་གཞན་ཕ་ཟེ་ཤ་ནི་དེ་བཞིན་གཤེགས་པ་གིས་ཤིང་རྟ་འཁོར་ལོ་དེ་ཤིང་རྟ་འཁོར་ལོ་འདྲེན་ཆོག་གི་ཡོད་ཟེར་དེ་ལྟ་བུ་ནི་ནུས་པ་ཐོབ་ཀྱི་ཡོད་པ་རེད། དེ་སངས་རྒྱས་ཀྱིས་ཤིང་རྟ་འཁོར་ལོ་འདྲེན་དེ་ལས་སླ་པོ་བྱེད་ནུས་ཡོད་མ་རེད་པ། སངས་རྒྱས་བཅོམ་ལྡན་འདས་བསྐལ་པ་གྲངས་མེད་གསུམ་དུ་ཚོགས་རྫོགས་བྱས་ནས་དེ་ལྟ་བུ་ཞིག་སླེབས་པས་དེའི་ཡས་ནི་ཤིང་རྟ་འཁོར་ལོ། ཐག་པ་འཐེན་མཁན་མེད་པ་ཡིན་ན་སངས་རྒྱས་ཀྱི་དབུ་ལས་འཁུར་ཆོག་གི་ཡོད་ཟེར་ཏེ། བྱང་ཆུབ་སེམས་དཔའ་དེ་དཔེ་བསམ་གྱིས་མི་ཁྱབ་པ་ཡིན་པ་སྟེ་དེ་ཙམ་གྱིས་ཀྱི་ཧ་གོ་གི་རེད་བ། སངས་རྒྱས་བཅོམ་ལྡན་འདས་ལ་ཕྱག་འཚལ་བ་ལས་བྱང་ཆུབ་སེམས་དཔའ་ལས་དང་པོ་བ་ལ་ཕྱག་འཚལ་ཏེ་ཕན་ཡོན་ཆེ་གི་ཡོད་ཟེར་སངས་རྒྱས་ཀྱི་ཡོན་ཏན་ཚང་མ་ཐམས་ཅད་བྱུང་ས་དེ་ན་ཐོག་མར་བྱང་ཆུབ་ཀྱི་སེམས་དེ་ལ་བརྟེན་ནས་བྱུང་བ་ཡིན་ཟེར་ཏེ། དེས་བྱས་པར་བ།

དེ་ནས་འཁོར་བ་པས་སེམས་ཅན་ང་རང་ཚོ་ཡིན་ན་འཁོར་བ་ཐོག་མ་མེད་པ་ནས་ད་ལྟ་ཡོད་པ་ཚོས་མི་དགེ་བའི་ལས་པས་ཏོག་ཆེན་པོ་ཞེ་དྲག་ཚང་ནས་བྱེད་ཐབས་མཚན་མོ་མོ་ན་སྤྲོས་གྲོགས་ལ་ལོག་འཇུག་སྐྱེས་ཆ་རང་མོ་བསྟོད་པ་དང་དེ་བཞིན་སངས་རྒྱས་མཐུ་ཡིས་རྒྱ་ལོ་ན་རྗེ་ཁྲི་བསོད་ནོར་ལོངས་སྤྲུལ་ཐོག་དགའ་ཅུང་ཟད་དེ་ནས་བཞིན་མཚན་མོ་མོ་ན་གྱི་དུས་ན་ནི་སྤྲིན་རོང་པ་ནག་པོ་ནག་ཅན་ཆགས་ཏེ་ལོག་སྐྱེས་སྤྱི་ཙམ་གྱི་རྒྱུ་བ་དེ་ཙམ་གྱིས་མ་གཏོགས་ང་རང་ཚོའི་བསོད་ནོར་བསགས་པའི་དུས་ཚོད་དེ་མེད་པ་རེད། བསོད་ནོར་བསགས་པའི་དུས་ཚོད་མེད་པ་རེད། འདས་པ་མི་འགྱུར་བའི་བསགས་པ་དེ་ནི་ཡོད་རེད་རིན་པོ་ཆེ་ར་རེད་པ།

སྡུག་བསྔལ་རྒྱུ་ཡིན་པ་དེ་གཏན་འཁེལ་བ་དེ་འདྲ་ཅིག་ཡིན་པ་རེད། དེ་ནས་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་ལ་བསྐུར་བ་དེ་ཚོ་བདེ་བླག་ཏུ་རྫོགས་པ་སྒྲིབ་པ་མྱུར་དུ་འབྱང་བ་བྱེད་པ། དེ་ནས་མི་དང་མི་མ་ཡིན་པ་རྣམས་ཀྱི་གནོད་པས་མི་ཚུགས་པ། བྱང་ཆུབ་སེམས་རིན་པོ་ཆེ་ཡོད་མཁན་དེ་ལ་ཡིན་ན་མིས་གནོད་པ་བྱེད་ཐུབ་ཀྱི་མ་རེད་ལ་མི་མ་ཡིན་གྱིས་དེ་ལ་གནོད་པ་བྱེད་མི་ཐུབ་པ། གང་ཡང་ནི་སེམས་ཅན་ཐམས་ཅད་ཀྱི་དོན་བྱེད་པ་ཡིན་ཙང། མི་དང་མི་མ་ཡིན་པ་ཡིན་ན་འདྲེ་ཡིན་ན་ད་ཚང་མ་ཐམས་ཅད་སེམས་ཅན་གྱི་ཁོངས་སུ་བསྡུས་ཡོད་རེད་པ་དེ་དག་ཐམས་ཅད་ཀྱི་དོན་བྱེད་པ་རེད་པ་རང་དོན་སྤངས་ནས་དེ་དག་གི་དོན་བྱེད་རྒྱུ་ཡོད་པ་ཡིན་ཙང་དེ་ནས། མི་མ་ཡིན་པ་དེ་ཚོས་གནོད་པ་བྱེད་མི་ཐུབ་པ། དགེ་བཤེས་ཁམ་ལུང་པ་ལ་དེ་ནས་མི་མ་ཡིན་འདྲེ་དེ་ཚོས་གནོད་པ་བྱེད་གར་འགྲོ་དུས་ཀུན་ལ་ཚུར་ལོག་འོང་གི་སུ་ལྟར་རམ། འོ་དེ་འདྲ་བྱེད་རྒྱུ་ཡོད་པ། དེ་ནས་མདོར་ན་ནི་འགྲོ་བའི་བདེ་སྐྱིད་མ་ལུས་པའི་ཞིང་སར་གྱུར་པ།

གནས་སྐབས་ཀྱི་ཕན་ཡོན་དང་མཐར་ཐུག་གི་ཕན་ཡོན། གནས་སྐབས་དེ་ལ་ཡང་དེ་ནས་ངན་འགྲོར་མི་ལྟུང་བ་དང་བདེ་འགྲོ། བདེ་འགྲོ་སྐྱེས་པ། བདེ་འགྲོའི་གོ་འཕང་ཐོབ་པ། གནས་སྐབས་ནི་འཁོར་བ་ལས་མ་ཐར་ཚུན་ཆད་ལ་ཡང་བྱང་ཆུབ་སེམས་ཀྱི་རྟ་ཞོན་ནས་བདེ་ནས་བདེ་བར་བགྲོད་པ་ལ་སེམས་ཤེས་སུ་ཞིག་སྒྱིད་ལུག་འགྱུར་ཟེར། དེ་ནང་བཞིན་བྱས་ནས་བྱང་ཆུབ་ཀྱི་སེམས་རིན་པོ་ཆེའི་རྟ་དེ་བཞོན་པ་ཡིན་ན་བདེ་ནས་བདེ་བར་བྱང་ཆུབ་ཀྱི་མ་ཐོབ་བར་སྡུག་བསྔལ་ཁྱོན་ནས་ཡོང་གི་མེད་པ་རེད།

ད་གཉིས་པ་སེམས་བསྐྱེད་ཚུལ་དེ་ལ། དེ་ནས་སེམས་བསྐྱེད་པའི་ཚུལ་དེ་ལ་བྱང་ཆུབ་ཀྱི་སེམས་སྦྱོང་བ་དང་སེམས་བསྐྱེད་ཆོ་གས་བཟུང་བའི་ཚུལ་ཟེར་གཉིས་རེད། བྱང་ཆུབ་ཀྱི་སེམས་སྦྱོང་བ་དེ་ལ་ནི་མན་ངག་གཉིས་ཡོད་པ་རེད། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བློ་སྦྱོང་ཚུལ་གཅིག་དང། བདག་གཞན་མཉམ་བརྗེ་ཡི་སྒོ་ནས་བློ་སྦྱོང་ཚུལ་གཉིས་ཡོད་པ་རེད་དེ་གཉིས་གང་གི་སྒོ་ནས་སྦྱངས་པ་ཡིན་ནའི་བྱང་ཆུབ་སེམས་དེ་རང་གི་རྒྱུད་ལ་སྐྱེ་ཐུབ་ཀྱི་ཡོད་པ་རེད། སྐྱེ་ཐུབ་ཀྱི་ཡོད་རེད་ཁོ་གཉིས་གཉིས་པོ་དེ་མན་ངག་སྲང་གཅིག་མི་ཆོད་པར་གཉིས་ཀ་རྩ་ཆེན་པོ་ཡིན་ཙང

ཡིད་དུ་འོང་བའི་བྱམས་པ་དེ་ཡི་ཁ་ཐུག་སྟེ་བདག་བཞི་སྙིང་རྗེ་ཡི་ནི་རྒྱུད་སྡེ་མི་མངའ་བདུན་ཡི་ནི་བྱམས་པ་འབུལ་བའི་ཆ་སྤྱི་དང་མི་མཐུན་ལྟར་རང་རང་གི་མི་མངའ་མི་འདྲ་བ་གཉིས་སྟོན་མོད་དོ། གཉིས་ཀ་བོགས་ས་དེ་ཡི་ནི་བྱམས་པའི་གོང་དུ་བབ་གོ། ཅི་ཞིག་བབ་པའི་ཡིད་འོང་གི་བྱམས་པ་དེ་འབྲུ་བའི་ཆེད་དུ་ནི་མ་ཞེས་དོན་འདིའི་དྲན་གཟིའི་དགུ་ནི་སྦྲུལ་པ་དང། རང་གཅིག་མཚུངས་ཀྱི་ཆོས་དགུ་དུ་མ་ནས་གསུངས་གཞན་གཅིག་མཚུངས་ཀྱི་ཡོན་ཏན་དགུ་དུ་མ་ནས་གསུངས་ནས་འབྲུལ་བ་དེ་གང་བྱེད་པ་ཡི་ནི། ཅི་ཞིག་བབ་པའི་ཡིད་འོང་གི་བྱམས་པ་འབྲུལ་བའི་ཐབས་ཤེས་ཡིན་པས། གཅེས་ཤིང་ཕངས་པའི་ཡིད་འོང་གི་བྱམས་པ་དེ་ག་རེ་རེད་ཟེར་ན་སེམས་ཅན་ཐམས་ཅད་ཤིན་ཏུ་གཅེས་ནས་ཕངས་པའི། དཔེ་ཕངས་སེམས་ཞེ་དྲག་གིས་ས་ལ་བཞག་ན་བཞག་མ་ཐུབ་པ་ཞིག། འོ་དེ་ལྟ་བུ་དཔེ་རྩ་ཆེན་པོ་ཞིག་གི་དེ་ལྟ་བུ་རྣམ་པ་ཞིག་ཏུ་མཐོང་སྟངས་ཤིག། འོ་དེ་ལ་གཅེས་ཤིང་ཕངས་པའི་ཡིད་འོང་གི་བྱམས་པ་ཟེར། ད་དེ་ལྟ་བུ་དེ་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་སྒྲུབ་པ་ལ་ཆ་བཞག་པ་ཡིན་ན་མར་ཤེས་དྲིན་དྲན་དྲིན་གཟོ་གསུམ་པོ་དེ་ངེས་པར་དུ་གོང་དུ་འགྲོ་དགོས་པ་དེ་གསུམ་པོ་དེ་མེད་པ་ཡིན་ན་གཅེས་ཤིང་ཕངས་པའི་ཡིད་འོང་གི་བྱམས་པ་ཡོང་གི་མ་རེད་པ།

ནས། རྗེས་མ་དགྲ་གཅིག་ཏུ་ཕྱེས་སོང་ན། མི་འདོད་པའི་རྣམ་པ་ཅིག་ཏུ་མཐོང་འོང་གི་ཅིག་དང་གཉེན་གཅིག་ཏུ་ཕྱེས་སོང་ན་ཡིད་འོང་གི་རྣམ་པ་ཅིག་ཏུ་མཐོང་འདོད་གི་ཅིག། དཔེར་ན། ང་རང་ཚོ་མ། ཕ་མ་ལ་སོགས་པ་དང་རང་གི་ཉེ་འབྲེལ་ལ་སོགས་པ་དེ་ཚོ་ལ་ཡིད་འོང་གི་རྣམ་པ་ཅིག་ཏུ་ཚོར་ཅིང་བས་སྡུག་བསྔལ་མི་བཟོད་པ་ཅིག་ཐོབ་བོ་རུང་བ་སྡུག་བསྔལ་ཉོས་པ། དེ་ཡང་ཕར་བཀག་དགོས། དེ་ཕར་མ་བཀག་ན་དེ། ད་ལྟ་དེ་ཅིག་ཡོང་ཡ་དེ་ག་རེ་ཟེར་ན། བློ་ཆགས་པའི་རྣམ་པ་ཅིག་རེད་བ། ཆགས་པས་ཀུན་ནས་བསླངས་ནས་ཅི་བདེ་ཁྱེད་ཀྱིས། ནས། སྲིད་པར་མ་ཐོབ་བཞི་པ་དེ། སྙིང་རྗེ་ངོ་མ་དེ་མ་རེད་པ། སྙིང་རྗེ་ངོ་མ་དེ་ཡོད་མ་རེད། སྙིང་རྗེ་དང་ཆགས་པའི་དམིགས་རྣམ་གཉིས་པོ་དེ་གཅིག་པ་འདྲ་ཞིག་ལ་འགྲོ་དེ་ཤེས་འདྲ་ཞིག་ཡོད་རེད་བ། གཅིག་པ་འདྲ་ཞིག་ལ་འགྲོ་དེ་ཤེས་འདྲ་ཞིག་ཡོད་ཙང་དེ་ཡང་ད་ལྟ་ཕར་བཀག་དགོས་གོ། ཕར་བཀག་དགོས། ཨ་ནི་དགྲ་ལ་ཡིད་དུ་མི་འོང་བའི་རྣམ་པ་ཅིག་ཏུ་མཐོང་བ་དེ་ཡང་ཕར་བཀག་དགོས། དེ་ཕར་བཀག་དགོས་ཚེ་ཐོག་མ་ནས་སེམས་ཅན་ཐམས་ཅད་སེམས་ཅན་མང་པོ་ཅིག་ལ་བསམ་བློ་མ་བཏང་བ་ཅིག་ནས་བྱེ་བྲག་པ་ཅིག་རེ་རེ་རེ་ནས་བསམ་བློ་བཏང་ནས་བསྐྱེད་པ་ཡིན་ན་ཨ་ནི་རྗེས་མ་སྤྱི་ལ་དམིགས་ཏེ་ཀོ་ལ་ལས་ལྷག་པ་ཞིབ་ཅིག་སྐྱེ་འོང་གི་རེད། རིམ་པས་རིམ་པས་ཞིག་ཏུ་སེམས་ཅན་རེ་རེ་རེ་ལ་དམིགས་བྱས་ནས་བསྒོམས་ནས།

དགྲ་དེ་ད་ལྟ་ཡིད་དུ་མི་འོང་བའི་རྣམ་པ་ཅིག་དེ་ལྟ་བུ་ཞིག་མཐོང་བ་རེད་དེ་ཡིན་ན་ཡང་སྐྱེ་བ་སྔ་མ་རྣམས་ལའང་ད་ལྟ་གཉེན་དེ་དང་འདྲ་བ་བྱས་ནས་ང་ལན་གྲངས་མང་པོ་ཡི་བར་དུ་ང་ལ་ཕན་ཐོགས་མང་པོ་ཅིག་བྱས་ཚར། ང་ལ་ཕན་ཐོགས་མང་པོ་ཅིག་བྱས་ཚར་ཕན་ཐོགས་མང་པོ་བྱས་ཚར་བ་ཡིན་ཙང་སྔ་མ་ཕན་ཐོགས་མང་པོ་བྱས་པ་དེ་གཡུགས་བྱས་ནས་ད་ལྟ་གནོད་པ་ཕྲན་བུ་ཅིག་བྱས་པ་ལ་བརྟེན་ནས་ཁོ་ལ་དགྲར་བཏགས་པ་ཡིན་ན། ནི་རྗེས་མ་ཡང་ཡང་ཁོ་ཡི་ཁོ་ལ་རས་གུར་བོར་བ་ཁོ་ར་ནི་མ་ཐག་ཚེ་ཕྱེད་དེ་ལ་སྐྱེ་བ་མང་པོ་ཅིག་བར་དུ་ལེན་བྱས་ནས་རང་ཉིད་དེ་ཡི་བུ་ལ་སྐྱེས་དེ་ཡིས་རང་གི་ཨ་མ་ལས་ཨ་མ་བྱེད་དགོས་ཡག་གི་ལན་གྲངས་མང་པོའི་བར་དུ་ཤར་གི་རེད་བ། ཤར་གྱི་ཡོད་ཟེར་ས་སྔ་མ་ཡང་ཐོག་མ་མེད་པ་ནས་ང་ཚོར་བཀའ་དྲིན་མང་པོ་ཅིག་བསྐྱངས་ཚར་མ་འོངས་པ་ན་ཡང་བཀའ་དྲིན་དེ་ལྟ་བུ་བསྐྱང་རྒྱུ་བསྡད་ཡོད་རེད། ད་ལྟ་ཡིན་ནའི་གནོད་པ་ཕྲན་བུ་ཅིག་ལ་བལྟས་ནས་རང་གི་དགྲ་བཏགས་མ་གཏོགས་ནི་ཁོ་གིས་ནམ་ཞིག་གི་ཚེ་ན་རང་ལ་ཕན་པ་ཅིག་བསྒྲུབས་སོང་ན་རང་གི་གཉེན་ཆགས་གི་རེད་བ། དེ་ཚོ་རང་གི་དགྲ་ལ་བཏགས་ཡ་དེ་རང་གི་བློ་འཁྲུལ་པའི་དབང་གིས་བཏགས་མ་གཏོགས་ཁོ་རང་ཡི་ངོས་ནས་དགྲ་གི་ངོ་བོར་གྲུབ་པ་མ་ཡིན་པ།

དེ་འདྲ་ཡིན་པ་ཡིན་ཙང་རྗེས་མ་གཉེན་ལ་བརྗོད་ཟིན་ན་གོ་ཡང། ཁོ་གྱི་སྡུག་བསྔལ་དེ་རང་གིས་འཁྱེར་གྱི་ཡིན་ནའི་འཁྱེར་ཐུབ་པའི་དེ་འདྲ་ཅིག་བློ་གཅིག་ཤར་འདུག་གམ་མི་འདུག་བ་དེ་ཡིན་ཙང་ད་ལྟ་རང་གི་དགྲ་རེད་ཟེར་ནས་ཐག་གཅོད་ཐུབ་པའི་ཁོ་ལ་དཔེར་སྡུག་པོ་ཅིག་བྱུང་བ་ལ་སོགས་པའི་དགའ་ཚོར་བྱེད་དགོས་ཡོད་དམ། ཁོ་གྱི་བདེ་བ་སྒྲུབ་མི་འདོད་པ་ལ་སོགས་པ་དང་དེ་འདྲ་བྱེད་དགོས་ཡོད་མི་འདུག་སོང་སོང་རྣམས་ཀྱིས་དྲན་པ་ཡིན་ན་ནང་བཞིན་ཡིན་ཟེར་ན་ཏོག་ཙམ་ཅིག་མར་ཆག་འགྲོ་གི་རེད་བ་ད་གཉེན་དེ་ལ་དམིགས་བྱས་ཏེ་གཉེན་དེ་ལ་ད་ལྟ་རང་གི་དཔེར་ན་ཁོ་གྱི་སྡུག་བསྔལ་དང་རང་གི་བདེ་བ་གཉིས་པོ་དེ་བརྗེ་དགོས་ན་བརྗེ་ཐུབ་པ་ཀྱི་དེ་འདྲ་ཅིག་ཡོང་ཡ་དེ་ག་རེ་རེད་ཟེར་ན་ད་ལྟ།

ཤིན་ཏུ་ཉམ་ཐག་པ་འཁོར་བའི་སྡུག་བསྔལ་མྱོང་དང་མྱོང་བཞིན་པ། ངན་སོང་གི་སྡུག་བསྔལ་ནི་མ་མྱང་ཁ་ལག་ཁ་ཡིན་པ། ལས་ཀྱིས་རང་དབང་མེད་པར་བྱས་ནས་འཁོར་བའི་སྡུག་བསྔལ་འཁོར་བའི་ནང་འཁོར་བསྡད་མཁན། མ་རིག་པས་མ་རིག་པའི་གཏི་མུག་གི་དབང་གིས་ནི་མིག་ལོང་བ་ཆགས་བསྡད་མཁན། དེ་ནས་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱིས་དབུལ་པོ་ཆགས་བསྡད་མཁན། དེ་འདྲ་ཅིག་རེད་ཟེར་ཤིན་ཏུ་དབུལ་པོ་ཡིན་པ། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱིས་དབུལ་པོ་དད་སོགས་འཕགས་པའི་ནོར་གྱིས་དབུལ་པོ་ཤ་སྟག་རེད་བ། འཇིག་རྟེན་ཐ་སྙད་ལ་དབུལ་པོ་མིན་པ་ཡིན་ན་དད་སོགས་འཕགས་པའི་ནོར་གྱིས་དབུལ་པོ་རེད་བ། དེ་ཡིན་ཙང་རང་ལ་རེ་ལྟོས་ཆེ་བ་སྐྱོན་བརྗོད་དེ་རང་ལ་རེ་ལྟོས་ཆེ་བ་སྐྱོན་བརྗོད་ཡིན་པ་གཅིག་ལ་གཅིག་ལ་ནི། གཉེན་ཡིན་ཟེར་ནས་དགའ་པོ་བྱེད་དགོས་ཡ་ཅིག་དང་གཅིག་ལ་དགྲ་ཡིན་ཟེར་ནས་སྡུག་པོ་བྱེད་དགོས་ཡ་ག་ལ་ཡོད་ཁོ་ཚོ་གསུམ་པོ་དེ་ཉམ་ཐག་པ་ཡིན་པ་གཅིག་པ་གཅིག་རྐྱང་རེད་བསམ་སོང། དཔེར་ན་སྤྲང་པོ་གསུམ་གྱིས་རང་ལ་ལྟོ་སློང་ག་ཡོང་བ་ཡིན་ན་སྤྲང་པོ་ཅིས། ལྟོས་ཟེར་ཤེས་ཁྱད་པར་བྱེད་ཀྱི་ནི་ལྟོ་ཡག་ཅིག་སྟེར་ཡ་ཅིག་དང། སྤྲང་པོ་གཅིག་གིས་སྐད་ཆ་བཤད་མི་ཤེས་པ་ཞིག་ནས། ཁོ་ལ་ལྟོ་སྡུག་པ་ཞིག་སྟེར་ནས་ཁོ་ལ་དགྲ་བལྟ་དགོས་ཡག་རྒྱུ་མཚན་ཡོད་མ་རེད་བ། ཁོ་ཚོ་གསུམ་པོ་དེ་ནི། རང་ལ་ལྟོ་སློང་མཁན་ཡིན་པ་གཅིག་པ་རེད་དབུལ་པོ་ཡིན་པ་གཅིག་པ་རེད་ཟ་རྒྱུ་མེད་པ་དང་གོན་རྒྱུ་མེད་པ་དེ་ཡང་གཅིག་པ་གཅིག་རྐྱང་རེད། དེ་ལ་སྐད་ཆ་བཤད་ཡག་ཉེས་གཅིག་ལ་བརྟེན་ནས་གཅིག་ལ་རིང་བ་བཟུང་དགོས་ཡག་ཅིག་དང་གཅིག་ལ་ཉེ་བ་བྱེད་དགོས་ཡག་ཅིག་རྩ་བ་ནས་ཡོད་མ་རེད་བ། ཁོ་ཚོ་གསུམ་པོ་དེ་ལ་ལྟོ་དེ་ནི་འདྲ་འདྲ་ཅིག་སྟེར་དགོས་ཅིག་རེད་བ། དེ་ནང་བཞིན་གྱི་ནི་ད་ལྟ་སེམས་ཅན་དེ་གསུམ་པོ་དགྲ་གཉེན་བར་མ་གསུམ་པོ་དེ་ཡང་དབུལ་པོ་ཡིན་པ་ཡང་གཅིག་པ།

མ་ཟད་པ་ཡིས་ས་བྲག་ཏུ་གཉིས་སེང་ཡིན་ཏེ་མའི་གོ་དགུ་རུ་བ། མའི་གོ། བྲག་གཉིས་སེང་ཡིན་ཏེ་དེ། ཡོད་ན་ནི་དེ་བཞི་བྱེད་པའི་ཟེ་ངོ་ལ་ཡོད་གོ་རེ། དེ་བཞི་བྱེད་པའི་ཟེ་ངོ་ལ་མེད་ན་མེད་པའི་ཁྱབ་བུ་རུ་བ། དེ་ཡི་ས་བྲག་གཉིས་བག་མ་གསུམ་པོ་དེ་རང་གི་བློ་ཡི་སྒོ་ནས་ཕར་བཞག་པ་མ་གཏོགས་བཞི་པ་དོན་ལ་བྲག་གཉིས་བག་མ་གསུམ་པོ་དེ་མེད་པར་བྲག་གཉིས་གཉིས་པོ་དེ་ཆུན་རྟ་བ་མེད་པ་དེ་རེད། དེ་མེད་པ་ཡིས་ས་རང་གི་བློ་འཁྲུལ་པའི་དབང་གིས་ཅི་ལ་བྲག་གསུམ། གཅིག་ལ་གཉེན་བཟུང་བ་དེ་རང་གི་མ་སྐྱོན་རེད་མ་གཏོགས་ཕ་རོལ་པོ་ཡི་ངོས་ནས་དགྲ་ཡིན་པ་ཞིག་དང་གཉེན་ཡིན་པ་ཞིག་ཁྱོན་ནས་ཡོད་མ་རེད། ཡོད་ན་སངས་རྒྱས་གཟིགས་དགོས་ཀྱི་རེད་སངས་རྒྱས་མ་གཟིགས་ན་མེད་དགོས་ཀྱི་རེད། དེ་འདྲ་ཡི་སྒོ་ནས་བསམ་བློ་བཏང་བ་ཡིན་ན་དེ་ནས་ཡང། བློ་དེ་ཏོག་ཙམ་ཅིག་དགའ་དགོས་ཀྱི་རེད། དེ་ནས་དོན་དམ་ལ་ལྟོས་པའི་དོན་དམ་ལ་ལྟོས་པའི་དེ་ནས་སེམས་སྙོམས་པར་འགྲོ་ཚུལ་དེ་ཡིན་ན་དཔེར་ན་དགྲ་དང་གཉེན་ཟེར་དེ་ཕ་རོལ་དང་ཚུ་རོལ་དང་གཅིག་པ་རེད། ཆུ་ཕ་རོལ་ནས་ཆུ་ཚུ་རོལ་ནས་ད་ལྟའི་སྐོར་ལ་ཕར་ངོས་དེ་ཕ་རོལ་ཟེར་དགོས་རེད་བ་ཆུ་ཕ་རོལ་ཟེར་དགོས།

ཆོས་བྱེད་པའི་གྲོགས་ཅིག་ཡོད་རེད་བ་ག་རེ་རེད་ཟེར་ན་དཔེར་ན་དགྲ་དེ་ཡིན་ན་རང་ཉིད་ཀྱི་ཁོ། དགྲ་ཡིན་ཟེར་ནས་ཕར་གཡུག་པ་དེ་འདྲ་མ་བྱས་ཚེ་རང་གི་བསམ་བློ་གི་གཏོང་ཚུལ་ལ་བརྟེན་ནས་ཁོ་ལ་བརྟེན་ནས་བཟོད་པའི་བཟོད་པ་མང་པོ་ཅིག་འཕེལ་དུ་འགྲོ་བ། བཟོད་པ་མང་པོ་ཅིག་འཕེལ་འགྲོ་དེ་ནི་བཟོད་པའི་ཞིང་དེ་ཡིན་ན་སྦྱིན་པའི་ཞིང་ལས་དཀོན་པ་ཡིན་ཟེར་ནས་ཡོད་རེད་བ། སྤྱིར་སྦྱིན་པའི་ཞིང་དང་བཟོད་པའི་ཞིང་དེ་བཟོད་པའི་ཞིང་དེ་དཀོན་པ་དཀོན་པ་ཡོད་ཟེར་ནས་སྤྱོད་འཇུག་ཆེན་པོ་ནས་གསུང་འདུག་ཨང།

ཧ་མ་རྒྱལ་པོ་བྱམས་པའི་ཏོག་སྲིན་ཉིད་དུ་བཅིལ་བའི་སྐོར་ལ་དེའི་ཤེས་པ་ཤེས་བྱ་ཐུབ་པ། བྱམས་པའི་ཏོག་གི་བཅིལ་བ་ལེགས་པ་དེ་ཡིས་ན་སྣོད་བཅུད་སྣོད་བཅུད་སྔགས་ཀྱི་མན་ཤ་ཚ་པོ་དང་མན་ཁྲག་ཚ་པོ་དེ་འདྲ་ལྷོང་ཁ་ཡོང་ནས་སྐུ་གཟུགས་ནི་ཁྲག་བཙགས་ནས་སྣོད་བཅུད་སྔགས་ཀྱིས་ཚིབ་པར་བྱས་ནས་སྣོད་བཅུད་ལྔ་པོ་དེ་ལ་སྦྱིན་ནས་དེས་ཁྲག་དེ་འཐུངས་ནས་ཚིབ་པར་བྱས་ནས། ཚིམ་པར་བྱེད་ཙམ་ན་ཨ་ནེ་རྒྱལ་པོ་བྱམས་པའི་སྟོབས་སྨོན་ལམ་རྒྱབ་གནང་བ་རེད་བ་ད་ལྟ་ང་ལུས་ཀྱི་ཁྲག་གིས་གནོད་སྦྱིན་ལྔ་པོ་དེ་ཚིམ་པར་བྱས་པ་རེད་མ་འོངས་པ་ནི་ལ་ང་སངས་རྒྱས་ཀྱི་གོ་འཕང་ཐོབ་ནས་ཐོག་མར་ཆོས་ཀྱི་བདུད་རྩི་དེ་དེ་ལྔ་པོ་དེ་ལ་ནི་སྟེར་རྒྱུ་ཡོང་བར་ཤོག་ཟེར་ནས་སྨོན་ལམ་རྒྱབ་གནང་བ་རེད་བ་སྨོན་ལམ་རྒྱབ་པ་ལ་བརྟེན་ནས་གནོད་སྦྱིན་ལྔ་པོ་དེ་དུས་རྟག་ཏུ་སྐྱེ་བ་ག་ཚོད་ལེན་པ་ཡིན་ནའི་དེ་ནས་དེ་ལྟ་བུ་རྒྱལ་པོ་བྱམས་པའི་སྟོབས་ཀྱི་སྐྱེ་བ་དེ་དང་མཉམ་དུ་བྱས་ནས་ཡོང་ནས་ཁོ་ལ་ཕན་ཐོགས་རྒྱུ་ཡོད་དེ་འདྲ་བྱུང་མ་འོངས་པ་ན་སངས་རྒྱས་ཀྱི་གོ་འཕང་ཐོབ་སྟེ་ཁོ་ལ་ཐོག་མར་ཉིད་བདུད་རྩི་གྱི་གོ་འཕང་ཐོབ་མཁན་གྱི།

སྨོན་ལམ་གཅིག་རྒྱག་པའི་ས་མ་འོངས་པ་ལ་བྱང་ཆུབ་སེམས་དཔའ་དེ་ལྟར་འཕྲད་དགོས་ཡ། ཨ་དེ་འདྲ་ཡོང་དགོས་མི་རེད་དེ་ཙམ་གང་ལ་གནོད་པ་བྱས་ཀྱང་བདེ་འབྲེལ་བའི་བདེ་བའི་འབྱུང་གནས་དེ་ལ། ཕྱག་འཚལ་ལོ་ཟེར་དགོས་ཡ་དེ་གནོད་པ་བྱས་པ་ཡིན་ན་ཡང་བདེ་བ་འབྱུང་ཐུབ་ཀྱི་རེད་ཟེར་ཨ་མ་ཞང་རིན་པོ་ཆེ་ཨ་མདོ་བླ་མ་ཞང་རིན་པོ་ཆེ་སེང་གེ་གུང་ཐང་འཇམ་དཔལ་གྱིས་ཐོག་མར་བ། ཁོང་ནི་ལོམ་པ།